མཐོང་ཡག་མེད་ཙང། སྐུ་ཞབས་བུ་གུ་སི་སེམས་སྡུག་ཚད་མེད་སྐྱེས་པ་རེད། དེ་ནས་ཁོ་གཉིས་གཉིས་ཀས་མཉམ་དུ། ཝོའུ། ཝོའུ། ཝོའུ། ཝོའུ། ཟེར། སེམས་སྡུག་མདོག་ཁ་པོས་སྐད་བརྒྱབ་པ་རེད། ཁོང་ཚོ་ཕར་ལོག་པའི་རྗེས་ལ་སྐུ་ཞབས་བུ་གུ་སི་གིས། ཉ་ཤའི་ཐང་ཆུ་བཟོས་པ་རེད། ཡིན་ནའི། སེམས་སྡུག་ཞེ་དྲག་བྱུང་ཙང། སུ་གཅིག་ཟ་འདོད་ཡོད་མ་རེད། པི་ཧྥུ་དང་བ་ཧྥུ། ཁོ་གཉིས་གཉིས་གཉིད་ལམ་ནང་ལ་སྐུ་ཞབས་ཧྥུ་གི་སི་གི་སྟོད་ཐུང་བཏང་བ་རེད། པི་ཧྥུ་གི་གཉིད་ལམ་ནང་ལ་སྐུ་ཞབས་ཧྥུ་གི་སི་གི་སྟོད་ཐུང་དེ། ཉ་མཛེས་པོ་ཞེ་དྲག་ཡོད་པ་ཅིག་གིས་གོན་བྱས་ཕྱིན་པ་གཉིད་ལམ་བཏང་བ་རེད། བ་ཧྥུ་གི་གཉིད་ལམ་ནང་ལ་ཡ།

ཁྲིད་བྱས། ནང་ལ་ལོག་འགྲོ་བ་རེད། ནང་ལ་ལོག་འགྲོ་བའི་ལམ་བར་ལ། མི་ཚང་མས། སྐུ་ཞབས་ཧྥུ་ཀུ་སི་ལ། འཚམས་འདྲི་ཞུ་མཁན་ཡོད་མ་རེད་ལ། ཁྱི་ཕྲུག་ཁོ་གཉིས་གཉིས་ལའང། ཨ་ལན་ལོག་མཁན་ཡོད་མ་རེད། ཁོ་ཚོ་ནང་ལ་སླེབས་པའི་རྗེས་ལ། སྐུ་ཞབས་ཧྥུ་ཀུ་སི་གིས་ཁྱི་ཕྲུག་ཁོ་གཉིས་གཉིས་ལ་ཡ། ཧཱུྃ།

ཉི་གདུགས། ད་དུང། ཚོས་གཞི་སྣ་མིན་སྣ་ཚོགས་ཡོད་པའི། ཨ་ཅོར། ད་དུང་སྙན་པ་བླུག་ཡག་གི། སློ་མ། དེ་ཚོ་མ་གཏོགས། སྐུ་ཞབས་བུ་གི་སི་གི་སྟོད་ཐུང་ཁྱོན་ནས་མཐོང་ཡོད་མ་རེད། ད་དུང་པི་ཧྥུ་དང་བ་ཧྥུ་གིས། མཚོ་འགྲམ་ལ་ཡ་སྡིག་སྲིན་དང། ཆུ་བྱ། མཚོའི་ལྷ་མོ། ཉ་ལྕིབས། མཚོ་རྩྭ། སྣ་མིན་སྣ་ཚོགས་མཐོང་བ་མ་གཏོགས།

མཚོ་འགྲམ་ལ་ཡ་ཚུར་ཐོན་ཡོང་བ་རེད། མཚོ་འགྲམ་ལ་སླེབས་པའི་རྗེས་ལ་པི་ཧྥུ་གིས་ཤིང་གི་འོག་གི་ཅ་ལག་དེ་ཡག་པོ་བྱས་བལྟས་པ་རེད། དེ་ནས་པི་ཧྥུ་ཧང་སང་ཐག་ཆོད་བྱས་བ་ཧྥུ་ལ་ཡ། ཨ་ཙི། དེ། དེ། སྐུ་ཞབས་ཧྥུ་ཀུ་སི་གི་སྟོད་ཐུང་རེད་ཤག། ཟེར་ཧང་སང་ཐག་ཆོད་པ་རེད།

ད་བྱེད་དུས་ཁྱི་ཕྲུག་དེ་གཉིས་གཉིས་ཀས་སྐུ་ཞབས་བུ་ག་སི་སྐད་གཏོང་གི་ཡོད་པ་རེད། སྐུ་ཞབས་བུ་ག་སི་གིས་ཁྱི་ཕྲུག་ཁོ་གཉིས་མཐོང་པའི་རྗེས་ལ། ཨ་ཙི། ངའི་ཁྱི་ཕྲུག་དེ་གཉིས་ཡིན་ན་ཁྱེད་རང་གཉིས་ག་པར་ཕྱིན་པ་ཨ། ངས་ཁྱེད་རང་གཉིས་ག་ས་ག་ལ་འཚོལ་ག་ཕྱིན་པ་ཡིན།